རྒྱ་ནག་དང་ཨ་མི་རི་ཀའི་ཚོང་དང་དཔལ་འབྱོར་ཐད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་ཆེན་ཞིག་ཚེས་ལྔ་དང་དྲུག་ཉིན་གཉིས་ཀྱི་རིང་པེ་ཅིང་དུ་ཚོགས་ཡོད་པ་དང་དེ་ནི་ཡུལ་གྲུ་གཉིས་ཀྱི་ལོ་གསར་པ་དེའི་ནང་དུ་ཚོགས་ཆེན་ཐེངས་དང་པོ་དེ་ཡིན་ཞིང་ཨ་མི་རི་ཀའི་ནང་དུ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྲིད་འཛིན་འོས་འདེམས་ཀྱི་ལོ་ཞིག་ཡིན་པས། རྒྱ་ནག་དང་ཚོང་འབྲེལ་དང་རྒྱ་ནག་གི་ཚོང་ཟོག་གི་ཐད་ལ་སྒོ་ཁྲལ་རྒྱག་རྒྱུའི་གནད་དོན་དེ་ནི་ཕྱོགས་མང་པོ་ཞིག་ནས་དོ་སྣང་བྱེད་ཡུལ་ཞིག་ཆགས་བཞིན་པའི་སྐབས་དེ་ཚོགས་པ་ཞིག་ཡིན་པ་རེད། རྒྱ་ནག་གི་ནོར་སྲིད་ལྷན་ཁང་ནས་ཐེངས་འདིའི་པེ་ཅིང་དུ་འཚོགས་པའི་ཡུལ་གྲུ་གཉིས་ཀྱི་དཔལ་འབྱོར་ཐད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་ཆེན་དེའི་ཐོག་ལ་ཨ་མི་རི་ཀས་རྒྱ་ནག་གི་ཕྱི་ཚོང་དངོས་ཟོག་གི་ཐོག་ལ་སྒོ་ཁྲལ་མཐོ་རུ་གཏོང་རྒྱུ་དང་རྒྱ་ནག་གི་དངོས་ཟོག་ཁག་ཅིག་ཨ་མི་རི་ཀའི་ནང་ཕྱི་ཚོང་བཀག་འགོག་བྱེད་རྒྱུ་དང་འཕྲུལ་རིག་ལག་རྩལ་བེད་སྤྱོད་ལ་ཚོད་འཛིན་བྱེད་རྒྱུ་སོགས་ལ་ངོ་རྒོལ་ཡོད་པ་གསལ་སྟོན་ཞུས་ཡོད་ཅེས་པའི་འགྲེལ་བརྗོད་བྱས་པ་དང། ཡང་སྤྱི་ཡོངས་ནས་ཉིན་གཉིས་རིང་གི་ཚོགས་འདུ་དེ་ནི་དགེ་མཚན་དང་ལྡན་པ་ཞིག་བྱུང་ཡོད་པར་འགྲེལ་བརྗོད་བྱས་འདུག་རྒྱ་ནག་གཞུང་གི་མགྲིན་པ་མཚོན་པའི Global Times གསར་ཤོག་གིས་ཀྱང་གཟའ་མིག་དམར་གི་ཕྱི་དྲོ། མི་མཐུན་པའི་རྩོད་གཞི་ཡོད་བཞིན་པ་མ་ལྟོས་པར་ཐེངས་འདིའི་ཨ་རི་དང་དཔལ་འབྱོར་དང་ཚོང་འབྲེལ་སྐོར་གྱི་ཚོགས་ཆེན་དེས་ཡུལ་གྲུ་གཉིས་ཀྱི་ཚོང་འབྲེལ་དང་རྒྱལ་སྤྱི་ཁྱོན་ཡོངས་ལ་ད་ལྟའི་འཛམ་གླིང་ཐོག་གི་དཀའ་ངལ་གྱི་གནས་སྟངས་དེར་དགེ་མཚན་ལྡན་པའི་ཁེ་ཕན་ཞིག་བསྐྲུན་ཐུབ་པ་བྱུང་ཡོད་ཅེས་གནས་ཚུལ་སྤེལ་བ་དང་རྒྱ་ནག་གི་ཚོང་དོན་ལྷན་ཁང་གི་རྒྱལ་སྤྱིའི་ཚོང་ལས་ཐད་ཀྱི་དྲུང་ཆེ་གཞོན་པ་ཝང་ཧྲའོ་ཝུན་གྱིས་ཨ་རིའི་ནོར་སྲིད་ལྷན་ཁང་གི་རྒྱལ་སྤྱིའི་ཚོང་དང་སྒོ་ཁྲལ་ཐོག་གི་དྲུང་ཆེ་གཞོན་པ་མཱ་རི་སཱ་ལཱ་གོ་དང་ཞལ་པར་གྱི་ཐོག་ནས་ཐེངས་འདིའི་ཚོགས་ཆེན་རིང་སོ་སོའི་བློ་འཚབ་ཁག་གསལ་སྟོན་གང་ལེགས་ཐུབ་པ་བྱུང་ཡོད་ཅེས་བཀའ་མོལ་བྱུང་ཡོད་པའི་གནས་ཚུལ་ཀྱང་སྤེལ་ཡོད་པ་རེད། ཡང་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་ནས་ཉིན་གཉིས་རིང་པེ་ཅིང་དུ་འཚོགས་པའི་རྒྱ་ནག་དང་དཔལ་འབྱོར་ཐད་ཀྱི་ཚོགས་ཆེན་དེའི་ཐོག་ལ་ཨ་རིའི་སྐུ་ཚབ་ཀྱི་ངོས་ནས་བཟོ་སྐྲུན་ཐད་ཀྱི་ཁེ་ལས་ཁང་ཁག་ལ་འཛིན་པའི་རྒྱ་ནག་གཞུང་གི་སྲིད་ཇུས་ཁག་གིས་རྒྱ་ནག་ནང་དུ་ཡོད་པའི་ཨ་རིའི་བཟོ་གྲྭ་ཁག་དང། ཨ་རིའི་ཁེ་ལས་ཁང་ཁག་ལ་དཀའ་ངལ་དང་ལས་མི་ལ་གྱོང་གུན་ཚབས་ཆེ་བཟོ་གི་ཡོད་པ་དང་ཚོང་འབྲེལ་འདྲ་མཉམ་ཞིག་ཡོང་གི་མེད་པ་སོགས་བསྐྱར་དུ་གསལ་བརྗོད་ཞུས་ཡོད་པ་མ་ཟད། ཨ་རིའི་ཕྱོགས་ནས་རྒྱ་ནག་དང་ཚོང་འབྲེལ་བཅད་འདོད་མེད་ཀྱང་ཚོང་དང་དཔལ་འབྱོར་ཐད་ཀྱི་འབྲེལ་ལམ་ཁག་ནི་འདྲ་མཉམ་དགོས་པ་ལས་ཨ་རིའི་ཁེ་ལས་ཁང་དང་ལས་མི་ལ་གྱོང་གུན་བཟོས་ན་མ་འགྲིག་པ་ཞིག་ཡིན་པ་སོགས་གསལ་སྟོན་ཞུས་ཡོད་པའི་གནས་ཚུལ་སྤེལ་འདུག། རྒྱ་ནག་དང་ཨ་མི་རི་ཀའི་ཚོང་འབྲེལ་དང་དཔལ་འབྱོར་ཐད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་ཆེན་དེ་པེ་ཅིང་དུ་འཚོགས་པའི་སྐབས་དེ་ནི་ཨ་རིའི་ནང་དུ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྲིད་འཛིན་འོས་འདེམས་ལས་འགུལ་ཆེད་དུ་སྲིད་དོན་ཚོགས་པ་སོ་སོས་རྒྱལ་སྤྱི་དང་རྒྱལ་ནང་གི་གནད་དོན་ཐད་ལ་ལངས་ཕྱོགས་ཁག་དྲིལ་བསྒྲགས་གནང་བཞིན་པའི་སྐབས་སུ་ཡིན་པ་དང་དམངས་གཙོ་སྲིད་དོན་ཚོགས་པའི་སྲིད་འཛིན་ཇོ་བའི་ཏན་ནས་ཉིས་སྟོང་ཉི་ཤུ་ཐམ་པ་ལོར་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས་ལ་དེ་སྔ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་སྤྱི་མཐུན་སྲིད་དོན་ཚོགས་པའི་སྐབས་ཀྱི་སྲིད་འཛིན་ཌོ་ནལ་ཊམཔ་ནས་རྒྱ་ནག་གི་དངོས་ཟོག་ཐད་ལ་སྒོ་ཁྲལ་ཤུགས་ཆེ་བཀལ་ཡོད་པ་ཁག་མུ་མཐུད་དེ་ལག་ལེན་གནང་བ་དང། རྒྱ་ནག་ཐད་ལ་སྲིད་ཇུས་མཁྲེགས་པོ་འཛིན་ཡོད་པ་མ་ཟད། གལ་སྲིད་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འོས་འདེམས་ལ་རྒྱལ་ཁ་བསྐྱར་དུ་ཐོབ་ཚེ་རྒྱ་ནག་ཐད་ལ་སྲིད་ཇུས་ཡང་ལྷུག་ཡངས་སུ་གཏོང་རྒྱུ་མིན་པའི་རྣམ་འགྱུར་བསྟན་གནང་གི་ཡོད་པ་རེད། ཡང་གལ་སྲིད་སྤྱི་མཐུན་སྲིད་དོན་ཚོགས་པར་རྒྱལ་ཁ་ཐོབ་པ་ཡིན་ཚེ་ད་ལྟའི་ཆར་ཚོགས་པ་དེའི་སྲིད་འཛིན་འོས་མིར་བསྐྱར་དུ་ཕེབས་མཁན་སྐུ་ཞབས་ཌོ་ནལ་ཊམཔ་ནས་རྒྱ་ནག་གི་དངོས་ཟོག་ཁག་གི་ཐོག་ལ་སྒོ་ཁྲལ་སྔར་བས་མཐོ་བ་འགེལ་རྒྱུ་ཡིན་ལུགས་ཉེ་ཆར་རང་གསུངས་ཡོད་པ་རེད། ཨ་རི་དང་རྒྱ་ནག་དབར་ལ་འདི་ཟླའི་ཚེས་ལྔ་དང་དྲུག་ཉིན་གཉིས་ཀྱི་རིང་པེ་ཅིང་དུ་འཚོགས་པའི་དཔལ་འབྱོར་ཐད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་ཆེན་དེ་ནི་ཡུལ་གྲུ་གཉིས་ཀྱི་ཚོང་འབྲེལ་ཐད་ལ་མི་མཐུན་པའི་རྩོད་གཞི་ཡོད་པ་ཁག་སེལ་ཐབས་སུ་དམིགས་ཏེ་ཚོགས་ཆུང་གསར་འཛུགས་བྱས་པ་ནས་བཟུང་སྟེ་ཚོགས་ཆེན་ཐེངས་གསུམ་པ་དེ་ཡིན་པ་དང་རྒྱ་ནག་ནང་དུ་འཚོགས་པ་ད་རེས་ཐེངས་དང་པོ་དེ་ཡིན་ཅིང།